ལེ་ཚན་ནང་ལོགས་ལ་ཕྱག་ལས་གནང་བཞིན་པ་རེད་ལ་དེ་རིང་ང་ཚོ་གཏམ་གླེང་ཞལ་པར་ལེ་ཚན་ནང་ལོགས་ལ་སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་ཕེབས་པར་ཐུགས་རྗེ་ཆེ་ཞུ་བ་ཡིན།
ཨོ་བཀྲིས་བདེ་ལེགས་བཀྲིས་བདེ་ལེགས། ལགས་འོང། ད་སྐུ་ཞབས་ནས་ང་ཚོའི་ལེ་ཚན་ནང་ལོགས་ལ་ཡང་རིམ་པས་ནི་རྒྱལ་མཆོག་སྐུ་ཕྲེང་རིམ་བྱོན་གྱི་ད་མཛད་པ་རྣམ་ཐར་ནི་ངོ་སྤྲོད་ཅིག་གནང་རོགས་གནང་ཞུ་གི་ཡིན་ལ་དེ་རིང་ང་ཚོའི་ལེ་ཚན་ནང་ལོགས་ལ་རྒྱལ་མཆོག་སྐུ་ཕྲེང་དང་པོ་རྗེ་དགེ་འདུན་གྲུབ་མཆོག་གི་ནི་མཛད་རྣམ་འདི་གའི་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན་ད་རྗེ་དགེ་འདུན་གྲུབ་ཟེར་ཞུ་དུས་ཡིན་པས་ན་རྒྱལ་མཆོག་ད་སྐུ་ཕྲེང་དང་པོ་འདི་ཆགས་གནང་གི་ཡོད་རེད་ལ་ཐོག་མར་ང་ཚོ་འདི་གཅིག་ངོ་སྤྲོད་ཅིག་གནང་རོགས་གནང་ད་རྒྱལ་མཆོག་སྐུ་ཕྲེང་དང་པོ་རྗེ་དགེ་འདུན་གྲུབ་མཆོག་ཡིན་པས་ན་བོད་ཀྱི་གཙང་ཁུལ་དུ་སྐུ་འཁྲུངས་གནང་བ་ཅིག་ཆགས་ཀྱི་འདུག་ལ་ད་ལྟ་མཛད་རྣམ་ནང་ལོགས་ལ་འདུག་ཟེར་མཇལ་དུས་ཀ་ནས་ཡིན་པས་ན་ཨ་ནི་གཙང་ཁུལ་གྱི་འབྲོག་སྡེ་གཅིག་གི་ད་ཁྱིམ་ཚང་ལ་སྐུ་འཁྲུངས་གནང་བ་རེད་འདུག་བྱས་ཙང་སྐུ་ཞབས་ཡང་ཞིབ་ཕྲ་ཞུས་ན་ཡང་གཙང་ཁུལ་གྱི་ད་ད་ལྟ་བྱས་པ་ཡིན་ན་ས་གནས་ག་བར་ཆགས་ཀྱི་ཡོད་རེད་ལོ།
ཨོ་སྒྲོལ་དཀར་ལགས་དྲག་ཤོས་རེད་ད་ལྟ་སྒྲོལ་དཀར་ལགས་བཀའ་འདྲི་གནང་བ་ནང་བཞིན་རྒྱལ་མཆོག་སྐུ་ཕྲེང་དང་པོ་རྗེ་དགེ་འདུན་གྲུབ་པ་ད་ལྟ་ག་བར་འཁྲུངས་ཡོད་མེད་ཡབ་ཡུམ་དང་བཅས་པ་དེའི་སྐོར་བཀའ་འདྲི་གནང་བ་ནང་བཞིན་ད་ཡོངས་གྲགས་རྒྱལ་བ་དགེ་འདུན་གྲུབ་པའི་རྣམ་ཐར་སྙིང་བསྡུས་དེའི་འཁྲུངས་རབས་གསོལ་འདེབས་ནང་ལོགས་ལ། གུར་མའི་ངར་ཚོའི་ཆོ་རིགས་སྲས་སུ་བལྟམས། འཇམ་མགོན་ཙོང་ཁ་པ་ཡི་ཐུགས་སྲས་པོ། པཎ་ཆེན་གྲགས་པས་ཐམས་ཅད་མཁྱེན་པར་གཟིགས། རྒྱལ་བ་དགེ་འདུན་གྲུབ་པར་གསོལ་བ་འདེབས་གསུངས་པ་ནང་བཞིན་ད་རྒྱལ་བ་དགེ་འདུན་གྲུབ་པ། ཐོག་མར་འཁྲུངས་སའི་ཡུལ་དེ་ད་ང་ཚོའི་ཆོལ་ཁ་གསུམ་ནང་ལོགས་ནས་དབུས་གཙང་དམ་པ་ཆོས་ཀྱི་ཆོལ་ཁ་ད་དབུས་གཙང་ནང་ལོགས་ལ་དབུས་དང་གཙང་གཉིས་ཡོད་པའི་ནང་ལོགས་ནས་ནི་ད་གཙང་གི་ཕྱོགས་རེད་ད་ང་ཚོ་དབུས་གཙང་རུ་བཞིའི་ནང་ལོགས་ནས་ད་རུ་ལག་གི་ས་དེ་དུ་ཁེལ་གི་ཡོད་རེད། ད་དེང་སང་བྱས་པ་ཡིན་ན་གཞིས་ཀ་རྩེའི་ཁོངས་གཏོགས་ལ་ཡང་རྫོང་བཅོ་བརྒྱད་ཡོད་པའི་ནང་ལོགས་ནས་ས་སྐྱ་རྫོང་གི་ཉེ་འདབས་དེའི་ས་དང་ལུང་པ་ཁོ་རང་མིང་ལ་ཡང་ད་ལྟ་སྲད་ཀྱི་ལུང་པ་དང་ཤབ་ཀྱི་བལ་ཉིན་ཟེར་གྱི་ས་ཆ་གཉིས་ཡོད་རེད་དེ་གཉིས་གཉིས་ཀྱི་མཚམས་དེ་ལ་གུར་མོ་རུ་བ་ཟེར་གྱི་ག་ས་མདོར་བསྡུས་པ་ཡིན་ན་ང་ཚོ་ད་བོད་པའི་མང་ཚོགས་ཚོའི་འཚོ་བ་སྐྱེལ་ད་འཚོ་རྟེན་གཙོ་བོ་དེ་ཞིང་ཁ་དང་འབྲོག་པ་གཉིས་ཡོད་པའི་ནང་ནས་ཨ་ནི་སྐབས་དེ་དུས་ཀྱི་རྒྱལ་བ་དགེ་འདུན་གྲུབ་པ་འཁྲུངས་ས་དེ་འབྲོག་སྡེ་དེ་ལ་འཁྲུངས་པ་རེད། ཨ་ནི་སྐབས་དེ་དུས་ད་འབྲོག་སྡེའི་ནང་ནས་ཨ་ནི་ཡབ་ཀྱི་མཚན་ལ་ཡང་ཨ་ནི་མགོན་པོ་རྡོ་རྗེ་དང་ཡུམ་གྱི་མཚན་ལ་ཨ་ནི་ཇོ་མོ་ནམ་མཁའ་སྐྱིད་ཅེས་ཞུ་གི་ཡོད། ད་ཁོ་རང་གཉིས་ཀྱི་སྲས་ལ་ཡང་ཨ་ནི་ཆིག་སྟོང་སུམ་བརྒྱ།

སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་ནས་ངོ་སྤྲོད་གནང་སོང། ད་ཡབ་ཡུམ་གཉིས་ཀྱིས་ད་ཆུང་དུས་ནས་མཚན་གསོལ་གནང་བ་དེ་ཡིན་པས་ན་པད་མ་རྡོ་རྗེ་ཞེས་བྱས་འདུག་ཟེར་ཞུ་གནང་གི་ཡོད་ས་རེད། ཡིན་ནས་རྗེ་དགེ་འདུན་གྲུབ་མཆོག་ད་དགུང་ལོ་ལྔ་ལ་ཕེབས་དུས་ཀ་ནས་ནི་སློབ་གཉེར་གནང་ཡ་ད་དེ་གའི་དབུ་ཚུགས་ཅིག་གནང་འདུག་ག། ཨོ་ད་ག་རང་རེད་ལ་དགུང་ལོ་ལྔ་ལ་ཕེབས་པའི་སྐབས་ལ་ཅི་དང།
རྒྱལ་བ་དགེ་འདུན་གྲུབ་པ་དགུང་ལོ་ཆུང་ཆུང་རེ་རེ་སྐབས་དེ་དུས་ད་མི་འབྲོག་པའི་ས་ཆ་ཡིན་དུས། ནི་ད་ཁྱིམ་ཚང་ང་ཚོ་རྒྱལ་བ་དགེ་འདུན་གྲུབ་པ་འཁྲུངས་སའི་ད་གྲོང་པ་དེ་ནི་ར་རྫི་གནང་བཞིན་བཞུགས་ཡོད་ས་རེད་སྐབས་དེ་དུས་དགུང་ལོ་ཆུང་ཆུང་ཡིན་པའི་སྐབས་ཡང་ར་རྫི་གནང་པའི་སྐབས་ལ་ནི་ང་ཚོ་རྡོ་གཡམ་པ་ལ་སོགས་པ་དེ་འདྲ་གི་རྡོའི་ངོས་ལ་ནི་ཕྱག་གིས་ད་ད་མ་ཎི་ཡིག་དྲུག་ལ་སོགས་པ་དེ་འདྲ་བྲིས་ནི་གང་ལྟར་རང་བྱོན་གི་ཚུལ་དུ་དེ་དེང་སང་ཡང་མཇལ་རྒྱུ་ཡོད་རེད་ཟེར་བྱས། ད་རྣམ་ཐར་ཁག་ལ་ཡང་གསལ་ཡོད་རེད་དེ་ནང་བཞིན་ད་དགུང་ལོ་བདུན་ལ་ཕེབས་པའི་སྐབས་ལ་ཆིག་སྟོང་སུམ་བརྒྱ་དགུ་བཅུ་གོ་བདུན་ལོ་ལ་ནི། རྒྱལ་བ་དགེ་འདུན་གྲུབ་པའི་ཡབ་དེ་ད་དགོངས་པ་རྫོགས་པ་རེད་དགོངས་པ་རྫོགས་པ་དག་ལ་ཨ་ནི་ད་ག་དགུང་ལོ་བདུན་ཕེབས་པའི་སྐབས་ལ་ད་ང་ཚོ་གཙང་གི་ད་ད་སྣར་ཐང་ཆོས་སྡེ་ཆེན་མོ་ཆེ་དེ་ད་བོད་གངས་ཅན་གྱི་ལྗོངས་ཀྱི་བཀའ་འགྱུར་བསྟན་འགྱུར་ད་པར་སྐྲུན་གནང་སའི་པར་ཁང་ཆེན་མོ་བཞི་ཡོད་པའི་ནང་གི་ད་པར་ཁང་གི་ཐོག་མ་དེ་རེད་ད་དེ་ཡོད་སའི་ད་ང་ཚོ་སྣར་ཐང་ཟེར་གྱི་རེད་དེ་སྣར་ཐང་པར་ཁང་ཞུ་གི་ཡོད་པ་ད་ཡིན་པ་ཡིན་ན

པར་ཁང། དེ་འདྲའི་ད་བོད་གངས་ཅན་ལྗོངས་ལ་ཡང་ཆེན་མོ་བཞི་ཡོད་རེད་ད་སྣར་ཐང་པར་ཁང་སྡེ་དགེ་པར་ཁང་ཅོ་ནེ་པར་ཁང་ཞོལ་པར་ཁང་བཅས་རེད་ད་དེའི་ནང་གི་ད་ཐོག་མ་དེ་ཆགས་ཀྱི་ཡོད་རེད་ལ་རྙིང་ཤོས་དེ་རེད་ད་ཕྱིས་སུ་རིག་གནས་གསར་བརྗེའི་སྐབས་ལ་གཏོར་བཤིག་བྱས་ནས་དེང་སང་ཉམས་གསོ་བྱས་ནས་ད་དགོན་སྡེ་དེ་ཆུང་ཆུང་ཆགས་ཡོད་རེད་འོ་དེའི་ད་སྔས་མ་ཡིན་ན་ཆོས་སྡེ་ཆེན་མོ་དེ་རེད་དེའི་འདི་ཆོས་སྡེ་དེ་ལ་ཡང་ཕེབས། ཨེ་སྐབས་དེ་དུས་ད་དགུང་ལོ་བདུན་ཕེབས་པའི་སྐབས་ལ་ཁྱིམ་ཚང་གི་ཟས་གོས་ལ་སོགས་པ་དེ་ཚོ་ཧ་ཅང་གི་དཀའ་ཚེགས་རེད་ཅིག་སྐུ་ངལ་ཡོད་པ་དེ་འདྲས་རེད་དེ་ཡིན་ནའི་གསན་བསམ་སློབ་གཉེར་གནང་ཡ་ལ་ཧ་ཅང་གི་ཐུགས་ཁུར་ཤུགས་ཆེན་པོ་ཡོད་པ་ཡིན་ཙང་ཨེ་ནི་ཡབ་ཚེ་ལས་འདས་པའི་ལོ་དེ་ལ་ཡང་ཨེ་སྣར་ཐང་དགོན་པ་ལ་ཡང་ཕེབས་བྱས་སྐབས་དེ་དུས་སྣར་ཐང་དགོན་པའི་ད་ལྟ་མཁན་རབས་དེ་མཁན་རབས་བཅུ་བཞི་པ་རེད། ཨེ་ནི་མཁན་རབས་བཅུ་བཞི་པ་དེ་ད་ལྟ་མཁན་ཆེན་གྲུབ་པ་ཤེས་རབ་ཟེར་དེ་ཨེ་ནི་དགེ་རྒན་ལ་བསྟེན་བྱས་ཁོ་རང་གི་དྲུང་ནས་ད་ལྟ་དགེ་བསྙེན་གྱི་སྡོམ་པ་ཞུས་ཨེ་ནི་དགེ་བསྙེན་སྡོམ་པ་ཞུས་པའི་སྐབས་ལ་ཨེ་ནི་སྔས་མ་ད་ཆུང་མཚན་པད་མ་རྡོ་རྗེ་ཟེར་དེ་རང་འཇགས་བཞག་གནང་བ་དེ་འདྲ་རེད་ད་དེའི་རྗེས་ལ་ཨེ་ནི་སྣར་ཐང་དགོན་པ་ལ་ཡང་ད་མི་མཁས་པའི་དབང་པོ་མང་པོ་ཡོད་པ་ཡིན་ཙང་ཨེ་ནི་རྒྱ་སྟོན་ཙནྡྲ་དང་ཨེ་ནི་ཤཱཀྱ་དཔལ་ལ་སོགས་པ་ཁོ་རང་ཚོའི་དྲུང་ནས་ཨེ་ནི་ང་ཚོ་ད་བོད་ཡིག་རེད་དེ་མ་ཡིན་པའི་ད་ལན་ཚ་དང་ཝརྟུ་དང་ཧོར་ཡིག་ལ་སོགས་པ་ཡང་ང་ཚོ་བོད་ཡིག་སྔས་མ་གི་ད

སྣར་ཐང་དགོན་པ་ཕེབས་པ་དང་དགེ་བསྙེན་གྱི་སྡོམ་པ་བཞེས་གནང་བ་གསུངས་ཀྱི་དེ་ནས་ད་མུ་མཐུད་བྱས་བྱས། བོད་ཡིག་དང་ཧོར་ཡིག་ལ་སོགས་པ་སྦྱངས་གནང་བ་རེད་གསུངས་ཀྱི་ལ་དགུང་ལོ་བཅོ་ལྔ་ཕེབས་པའི་སྐབས་ལ་དམིགས་བསལ་ད་ཅིག་སློབ་གཉེར་གནང་ཡ་ད་དེ་ག་རྒྱ་ཆེ་རུ་བཏང་གནང་ཡོད་ཀྱི་རེད་པ།
ལགས་རེད་ད་ཨེ་ནི་དགུང་ལོ་བཅོ་ལྔར་ཕེབས་པ་དང་ཕྱི་ལོ་བྱས་པ་ཡིན་ན་ཆིག་སྟོང་བཞི་བརྒྱ་བཅུ་མེད་ལྔ་འཁེལ་གྱི་ཡོད་རེད། སྐབས་དེ་དུས་ད་ཅི་གོང་ལ་ཞུས་པ་ནང་བཞིན་ད་ལྟ་སྣར་ཐང་དགོན་པའི་མཁན་པོ་སྐབས་དེ་དུས་མཁན་ཆེན་གྲུབ་པ་ཤེས་རབ་ཡིན་པ་ཡིན་ཙང་མཁན་ཆེན་གྲུབ་པ་ཤེས་རབ་དང་ཨེ་ནི་ཆེན་པོ་བློ་ལྡན་ཟེར་ཁོ་རང་གཉིས་ཀྱི་དྲུང་ནས་ཨེ་ནི་ང་ཚོ་རབ་བྱུང་གི་ད་དགེ་ཚུལ་གྱི་སྡོམ་པ་ཞུས་གནང་བྱས་ཨེ་ནི་སྐབས་དེ་དུས་ཀྱི་མཚན་ལ་ཡང་ཨེ་ནི་དགེ་འདུན་གྲུབ་པ་ཞེས་ཏེ་ད་ལྟ་མཁན་ཆེན་གྲུབ་པ་ཤེས་རབ་ཀྱི་དྲུང་ནས། དགེ་ཚུལ་གྱི་སྡོམ་པ་བཞེས་པ་ཡིན་ཙང་ཨེ་ནི་མཁན་པོའི་མཚན་གྱི་ཆ་ཤས་གྲུབ་པ་ཟེར་དེ་སྩལ་གནང་ནི་ཨེ་ནི་དགེ་འདུན་གྲུབ་པ་ཟེར་གྱི་མཚན་གསོལ་བ་རེད། ཨེ་ནི་ཕྱིས་སུ་ད་ལྟ་ང་ཚོས་རྒྱལ་བ་དགེ་འདུན་གྲུབ་པ་དཔལ་བཟང་པོ་ཟེར་གི་དཔལ་བཟང་པོ་ཟེར་དེ་རྒྱལ་བ་དགེ་འདུན་གྲུབ་པ་རང་ཉིད་ཀྱིས་ཨེ་ནི་མཚན་གྱི་ཟུར་ཡང་གསར་པ་བསྣན་བྱས་ཨེ་ནི་ཕྱིས་སུ་ང་ཚོ་རྗེ་དགེ་འདུན་གྲུབ་པ་དཔལ་བཟང་པོ་ཟེར་གྱི་མཚན་བྱུང་སྟངས་དེ་འོ་ད་ཇི་ནས་བྱུང་གི་རེད། ཨོའོ་ཨེ་མཚན་དེའི་བྱུང་རྗེས་ན་ཡང་ཡང་དེ་ལྟ་ཡིད་རེད། ད་ཐོག་མ་དགུང་ལོ་བཅོ་ལྔ་ཕེབས་པའི་སྐབས་ལ་ནི་དགེ་ཚུལ་གྱི་སྡོམ་པ་བཞེས་གནང་བའི་སྐབས་ལ་ཡང་དགེ་འདུན་གྲུབ་པ་དཔལ་བཟང་པོ་ཞེས་བྱའི་ནི་དེ་དུས་ནས་ད་དབུ་བཙུགས་གནང་བ་ཅིག་གི་ཆ་གནང་གི་ཡོད་ཟེར་བ།
འོ་རེད་ལགས་ད་དགེ་འདུན་གྲུབ་པ་ཟེར་གི་ད་གྲུབ་པ་འདི་མཁན་ཆེན་གྲུབ་པ་ཤེས་རབ་ཀྱི་དྲུང་ནས་དགེ་ཚུལ་གྱི་སྡོམ་པ་བཞེས་གནང་བ་ཡིན་ཙང་མཁན་པོའི་མཚན་གྱི་ཆ་ཤས་ཀྱིས་གནང་གི་ཡོད་པ་ཡིན་ཙང་འདི་གྲུབ་པ་ཟེར་གྱི་མར་གནང། ནི་ཕྱིས་སུ་རྒྱལ་བ་དགེ་འདུན་གྲུབ་པ་རང་ཉིད་ཀྱིས་དཔལ་བཟང་པོ་ཟེར་དེ་ཕྱིས་སུ་སྦྱར་གནང་ནས་ནི་ཐོག་མར་ད་དགུང་ལོ་བཅོ་ལྔའི་སྐབས་ནས། གཅིག་དགེ་འདུན་གྲུབ་པ་དཔལ་བཟང་པོ་ཟེར་དེ་འོ་མཚན་བྱུང་སྟངས་དེ་ནས་བྱུང་བ་རེད།
ད་འདི་ནས་ཁོ་དགེ་ཚུལ་གྱི་སྡོམ་པ་ཞུས་གནང་ཨ་ནི་དགེ་ཚུལ་གྱི་སྡོམ་པ་ཞུས་གྲུབ་པའི་རྗེས་ལ་ཡང་སྐབས་དེ་དུས་ཀྱི་ད་སྣར་ཐང་དེ་ཧ་ཅང་གི་ཆོས་སྡེ་ཆེན་པོ་ཅིག་ཡིན་པ་ཡིན་ཙང་ཨ་ནི་སྣར་ཐང་ལ་ཡང་ད་ལྟ་པཎྜི་ཏ་ཆེན་པོ་པཎ་ཆེན་སངྒྷ་ཤྲཱི་ཟེར་ཞུ་ཡོད་རེད་པཎ་ཆེན་སངྒྷ་ཤྲཱིའི་དྲུང་ནས་ཨེ་ནི་སྙན་ངག་མེ་ལོང་མ་རེད་དེ་ནང་བཞིན་མངོན་བརྗོད་འཆི་མེད་མཛོད་རེད་ད་མཚམས་སྦྱོར་ལྔ་པ་ལ་སོགས་པ་ང་ཚོ་ད་ཐ་སྙད་རིག་གནས་སྐོར་དེ་ཚོ་ཧ་ཅང་མང་པོ་ཞིག་གསན་བཞེས་གནང་ཡོད་རེད་དེ་ནང་བཞིན་གྱི་ད་ང་ཚོ་སྔགས་ཀྱི་ཕྱོགས་ནས་ཆ་བཞག་པ་ཡིན་ནའི་ད་ལྟ་གཏུམ་པོ་དཀར་པོའི་རྗེས་གནང་ལ་སོགས་པ་ཡང་དེ་འདྲའི་ཆོས་ང་ཚོ་ད་གསང་སྔགས་ཀྱི་ཆོས་ཞུ་དེ་འདྲའི་མང་པོ་ཞིག་གསན་བཞེས་གནང་འདུག་པ་ལགས། ལགས་ལགས་སོ། ད་སྐབས་དེ་དུས་ནི་སྣར་ཐང་དགོན་པ་འདི་ཡང་ནང་ཆོས་སློབ་གཉེར་གནང་ས་ཡང་རྒྱ་ཆེ་ཤོས་གཅིག་ཆགས་ཀྱི་ཡོད་རེད་པས་ལགས། ལགས་རེད་ད་གཙང་གི་ཁུལ་ལ་ཡང་སྐབས་དེ་དུས་ཕར་ཞིག་གཙང་གི་བཀྲ་ཤིས་ལྷུན་པོ་ཕར་ཞིག་ཕྱག་བཏབ་རྒྱུ་རེད་དེ་ཡིན་དུས་གཙང་གི་ཕྱོགས་ལ་ཡང་ད་དགོན་པ་རྙིང་ཤོས་ཀྱི་གྲས་དང་ལྷག་པར་དུ་དགོན་པ་རྙིང་ཤོས་ཡིན་པ་ཙམ་མ་ཟད་ང་ཚོ་མདོ་སྔགས་རིག་གནས་དང་བཅས་པ་ལ་ཡང་ཨ་ནུ་སློབ་གཉེར་བྱེད་སའི་ད་སློབ་གཉེར་ཁང་ཧ་ཅང་གི་སྐད་གྲགས་ཆེན་པོ་ཞིག་རེད་དོ་དཔེར་ན་རྒྱལ་བ་དགེ་འདུན་གྲུབ་པའི་ད་ལྟ་གསན་བསམ་གནང་ཡར་ཆ་བཞག་པ་ཡིན་ན་ང་ཚོ་མདོ་སྔགས་གཞུང་ཙམ་མ་ཡིན་པའི་ཨེ་ནི་སྙན་ངག་རེད་མངོན་བརྗོད་རེད་སྒྲ་ལ་སོགས་པ་དེ་འདྲས་སློབ་གཉེར་གནང་ཡོང་དུས་ཨེ་ནི་སྐབས་དེ་དུས་ང་ཚོ་དེ་ལྟར་དགོན་སྡེ་ཙམ་མ་ཡིན་པའི

ལགས་རེད་ད་སྐབས་དེ་དུས་དཔེར་ན་སྣར་ཐང་དགོན་པ་འདི་ད་ག་རེ་ཞུ་རེད་ང་ཚོ་མདོ་དང་སྔགས་རིག་གནས་ལ་སོགས་པ་དེ་འདྲའི་སློབ་གཉེར་ཁང་ཆེན་པོ་ཡིན་པ་མ་ཟད་སྐབས་དེ་དུས་སྣར་ཐང་དེ་ཧ་ཅང་གི་ཆོས་སྡེ་ཆེན་པོ་དེ་ཡིན་པ་དེ་ཧ་ཅང་གསལ་པོ་རེད་དཔེར་ན་རྒྱལ་བ་དགེ་འདུན་གྲུབ་པ་ད་ལྟ་རབ་བྱུང་གི་སྡོམ་པ་ཞུས་གནང་ས་དེ་མཁན་ཆེན་གྲུབ་པ་ཤེས་རབ་ཆགས་བསྡད་ཡོད་རེད་མཁན་ཆེན་གྲུབ་པ་ཤེས་རབ་དེ་སྣར་ཐང་དགོན་པའི

ཐོག་མ་དེ་ཆགས་བསྡད་ཡོད་རེད་ལྷག་པར་ང་ཚོ་ད་ཡར་ཕྱིན་པ་ཡིན་ན་དཔེར་ན་བཅོམ་ལྡན་རིག་པའི་རལ་གྲིས་ཐོག་མ་བཀའ་འགྱུར་བསྟན་འགྱུར་ཟེར་ཡ་གི་ད་བོད་གངས་ཅན་གྱི་ལྗོངས་ལ་ཡང་ཐོག་མ་ཕྱོགས་བསྒྲིགས་གནང་པའི་སྐབས་ལ་ཡང་ཨ་ནི་ཕྱོགས་བསྒྲིགས་གནང་ས་དང་ཨ་ནི་པར་ཁང་གི་ཐོག་མ་ཆགས་ས་དེ་ང་ཚོ་ད་ལྟ་སྣར་ཐང་དགོན་པ་ཆགས་ཡོད་རེད་ལགས།
ཧཧཧ

རྗེས་ལ་མ་གཏོགས་དེའི་གོང་ལ་ཡང་བསྙེན་རྫོགས་ཀྱི་སྡོམ་པ་ཞུ་ཆོག་གི་ཡོད་མ་རེད་བསྙེན་རྫོགས་སྡོམ་པ་ཉིད་ལྟར་ཞུས་པ་ལ་ཡང་ངེས་པར་དུ་དགུང་ལོ་ཉི་ཤུ་སོན་དགོས་པ་རེད་དེ་འདི་ལྟར་རྒྱལ་བ་དགེ་འདུན་གྲུབ་པར་ཆ་བཞག་པ་ཡིན་ན་དགུང་ལོ་ཉི་ཤུ་ཐམ་པ་ལ་ཕེབས་པ། གཅིག་སྟོང་བཞི་བརྒྱ་བཅུ་ལོ་ལ་ད་ཅི་གོང་ལ་ཞུས་པ་ནང་བཞིན་ད་རབ་བྱུང་གི་སྡོམ་པ་ཞུས་སའི་སྣར་ཐང་དགོན་པའི་ད་ལྟ་མཁན་རབས་བཅུ་བཞི་པ་མཁན་ཆེན་གྲུབ་པ་ཤེས་རབ་ཀྱི་སྐབས་དེ་དུས་མཁན་པོ་གནང་ཨེ་ནས་ཆེན་པོ་བློ་ལྡན་ལ་སོགས་པ་ཁོ་རང་ཚོས་ལས་ཆོག་པ་གནང་ཨེ་ནས་ཆེན་པོ་གྲགས་པ། ཤེས་རབ་ཅེས་བྱ་བ་ད་ཁོ་རང་ཚོས་གསང་སྟོན་སློབ་དཔོན་གནང་བྱས་ག་ལ་མདོར་བསྡུས་པ་ཡིན་ན། སྐབས་དེ་དུས་ཀྱི་བསྙེན་རྫོགས་ཀྱི་ད་ལས་གྲལ་ཚོགས་པ་དེ་ཆ་ཚང་གི་དབུས་ལ་ཡང་ད་ལྟ་ང་ཚོ་དགེ་སློང་གི་སྡོམ་པ་ཞུས་གནང་བ་རེད་དེའི་རྗེས་ལ་ད་དགེ་སློང་གི་སྡོམ་པ་ཞུས་པའི་རྗེས་ལ་ཡང་སྐབས་དེ་དུས་ཀྱི་ད་ལྟ་སྣར་ཐང་མཁན་ཆེན་གྲུབ་པ་ཤེས་རབ་ཀྱི་དྲུང་ནས་ཀྱེ་རྡོ་རྗེའི་དབང་རེད་དོན་ཞགས་པའི་དབང་ལ་སོགས་པ་དེ་འདྲའི་བཀའ་དབང་མང་པོ་ཞིག་ཞུས་གནང་ཤག་དེ་བཀའ་དབང་ཞུས་པ་ཙམ་མ་ཟད་ང་ཚོ་ད་ད་ཆ་གོང་ལ་ཞུས་པ་དེ་བཞེས་པས་ན་སྔགས་ཕྱོགས་གཞུང་རེད། མདོ་ཕྱོགས་ལ་ཆ་བཞག་པ་ཡིན་ན་ད་ལྟ་དཔལ་ལྡན་ཆོས་གྲགས་ཀྱིས་མཛད་པའི་ཚད་མ་རྣམ་འགྲེལ་གྱི་ད་ལྟ་ཊཱི་ཀ་ཟེར་དེ་དེའི་འགྲེལ་པ་དེ་རེད་འགྲེལ་པ་དེ་བཅས་ཚང་མ་ལོ་རྒྱལ་བ་དགེ་འདུན་གྲུབ་པས་བློ་འཛིན་གནང་བྱས་དེ་འདྲའི་ཐུགས་ནས་མར་དཔེ་དེ་ཆ་ཚང་སྐྱོར་ཡ་ཡོད་པ་དེ་འདྲའི་སློབ་སྦྱོང་གནང་ཡོད་རེད་དེ་ནང་བཞིན་གྱི་ད་ལྟ། དགུང་ལོ་ཉི་ཤུར་བྱོན་གནང་བའི་སྐབས་ལ་ད་གཅིག་སྟོང་བཞི་བརྒྱ་བཅུ་ལོ་ལ་ཆགས་གནང་གི་ཡོད་རེད་དེའི་སྐབས་ལ་ད་བསྙེན་རྫོགས་ཀྱི་སྡོམ་པ་བཞེས་གནང་ཡ་ད་དེ་ག་ནང་བཞིན་བྱས་ད་བྱ་བ་ཡང་རྒྱ་ཆེན་པོ་བྱེད་ཀྱི་འདུག་ཟེར་གྱི་ཡོད་རེད་ད་གཅིག་སྟོང་བཞི་བརྒྱ་བཅུ་བཞིའི་ལོ་ལ་ཐོག་མར་རྗེ་རིན་པོ་ཆེ་དང་མཇལ་གནང་ཡག་དེའི་དུས་ཚོད་དེ་ཆགས་ཀྱི་ཡོད་ཟེར་བ།
ཨོ་དེ་ག་རང་རེད་ད་འདི་ལ་ཡང་རྒྱལ་རབས་ལོ་རྒྱུས་ཟེར་བ་ནི་མི་འདུག་ད་རྒྱལ་བ་དགེ་འདུན་གྲུབ་པའི་རྣམ་ཐར་དང་ད་ཡིག་ཆ་ལ་ཡོད་པ་དང་ཚུལ་ལའང་གསུང་སྟངས་འདྲ་མི་འདྲ་མང་དྲགས་ཡོང་གི་འདུག་ལོ་རྒྱུས་ལ་དཔེར་ན་ད་ལྟ་ཕྱིས་ཀྱི་མཁས་པ་ད་དུང་དཀར་བློ་བཟང་འཕྲིན་ལས་གསུང་གཞིར་བཞག་བྱས་པ་ཡིན་ན། ཨ་ནི་གཅིག་སྟོང་བཞི་བརྒྱ་བཅུ་བཞི་ལོ་ལ། རྗེ་ཙོང་ཁ་པ་ཆེན་པོ་མཆོག་ལ་དཔེར་ན། ལྷོ་ཁ་འོན་ལ་འོན་བཀྲ་ཤིས་རྡོ་ཁ་ཟེར་དེ་ལ་ཕེབས་བྱས་ནས། སྐབས་དེ་དུས་ཐོག་མར་མཇལ་བ་ཙམ་མ་ཟད། རྗེ་རིན་པོ་ཆེའི་དྲུང་ནས་དེ་འདྲའི་གསུང་ཆོས་མང་པོ་ཞུས་པ། དེ་འདྲའི་སྐབས་ཐོག་མར་མཇལ་ས། འོན་བཀྲ། བཀྲ་ཤིས་རྡོ་ཁ་ལ་ཡིན་པ་ཨ་ནི་གཅིག་སྟོང་བཞི་བརྒྱ་བཅུ་བཞི་ལོ་ལ་ཐོག་མ་མཇལ་བ་དེའི་སྐོར་གསུངས་ཀྱི་འདུག་ཡིན་ནས་ཡང་གསུང་སྟངས་གཞན་དག་ང་ཚོས་ཡང་རྣམ་ཐར་གཞན་དག་ནང་ཆ་བཞག་པ་ན། དགུང་ལོ་ཉི་ཤུ་རྩ་ལྔ་ལ་ཕེབས་པ་གཅིག་སྟོང་བཞི་བརྒྱ་བཅོ་ལྔ་ལོ་ལ་ད་ལོ་གཅིག་གི་རྗེས་ལ་རེད་དེ་གཞི་ནས་ད་ལྟ་གཙང་གི་ཁུལ་ནས་མར་དབུས་ལ་མར་ཕེབས་དབུས་ལ་ཕེབས་ཙམ་མ་ཟད་ད་དབུས་ནང་ཐོག་མར་ཕེབས་པའི་སྐབས་ལ་ང་ཚོ་ལྷོ་ཁ་ཁྲ་འབྲུག་གཙུག་ལག་ཁང་དེ་ད་ཁྲ་འབྲུག་འདི་ང་ཚོ་བོད་གངས་ཅན་གྱི་ལྗོངས་ཀྱི་ད་གཙུག་ལག་ཁང། ཐོག་མ་དེ་ཆགས་ཀྱི་ཡོད་རེད། དེ་ཡིན་དུས་སྐབས་དེ་དུས་ཁྲ་འབྲུག་ཡང་སེམས་དཔའ་ཆེན་པོ་ཀུན་བཟང་དང་ཐང་པོ་ཆེ་ལ་ཕེབས་བྱས་སྐབས་དེ་དུས་ད་ལྟ་ས་སྐྱའི་མཁས་པ་ཆེན་པོ་རོང་སྟོན་ཤཱཀྱ་རྒྱལ་མཚན་ཁོ་རང་ཚོའི་ཞབས་ལ་གཏུགས་བྱས་ལོ་གསུམ་གྱི་རིང་ཕར་བཞུགས་བྱས་ང་ཚོ་ད་མདོ་ཕྱོགས་ནས་དབུ་མ་དང་ཕར་ཕྱིན་ལ་སོགས་པ་དེ་ཚོ་གསན་ཞིབ་གནང་དེའི་རྗེས་ལ་ཡང་ད་ལྟ་ལྷོ་ཁའི་ད་ལྟ་འོན་བཀྲ་ཤིས་རྡོ་ཁ་ཟེར་དེ་ལ་ཆིབས་བསྒྱུར་གནང་རྗེས་ཨེ་ནས་རྗེ་རིན་པོ་ཆེ་དང་ཐོག་མར་མཇལ་ནས་ཨེ་ནས་རྗེ་རིན་པོ་ཆེ་དྲུང་ནས་ཚད་མ་རྣམ་ངེས་རེད་དེ་ནང་བཞིན་གྱི་དྲང་ངེས་རྣམ་འབྱེད་དབུ་མ་རྩ་བ་ཤེས་རབ་བླ་མ་ལྔ་བཅུ་པ་རྩ་ལྟུང་གི་རྣམ་བཤད་ལ་སོགས་པ་གང་ལྟར་མདོ་དང་སྔགས་དེ་འདྲའི་གསུང་བཤད་ཧ་ཅང་རྒྱ་ཆེན་པོ་ཞིག་ཨེ་ནས་རྗེ་རིན་པོ་ཆེ་དྲུང་ནས་གསན་པ་ཡིན་ཙང་ཨེ་ནས་གཞི་ནས་ད་ལྟ་རྗེ་དགེ་འདུན་གྲུབ་པ་འདི་རྗེ་ཙོང་ཁ་པ་ཆེན་པོའི་ད་སློབ་མའི་གཙོ་བོར

ལོངས་སུ་ལོངས་སོ། བྱས་ཙང་དེ་ནས་མུ་མཐུད་ཅི་བྱེད་ཡང་འབྲས་སྤུངས་དང་སེ་ར་ལ་སོགས་པ་དེ་ཚོར་རིམ་པས་ཕེབས་ཡོད་རེད་པ། ད་རེད་དེ་ནས་དགུང་ལོ་ཉི་ཤུ་རྩ་བདུན་ལ་ཕེབས་པས་ད་སྤྱི་ལོ་ཆིག་སྟོང་བཞི་བརྒྱ་བཅུ་བདུན་ལོ་ནས་གཞི་ནས་འབྲས་སྤུངས་དགོན་པ་དང་སེ་ར་ཆོས་སྡིངས་དེ་ནང་བཞིན་གྱི་འཕན་པོའི་ཕྱོགས་ལ་ཡིན་པ་ཡིན་ན་འཕན་པོ་གྲོ་ས་ལ་སོགས་པ་དེ་ཚོ་ལ་ཡང་ཞབས་ཀྱིས་བཅགས་ཨ་ནི་སྐབས་དེ་དུས་ཀྱི་ད་གདན་ས་སེ་འབྲས་དགེ་གསུམ་སྟེ་དེ་ནང་བཞིན་གྱི་འཕན་ཡུལ་ཕྱོགས་ལ་སོགས་པ་འདི་འདྲས་ཀྱི་ད་ང་ཚོ་བོད་པའི་བླ་མ་སྐྱེས་ཆེན་དམ་པ་མཁས་བཙུན་བཟང་གསུམ་གྱི་བླ་མ་མང་པོ་ཡོད་པ་ཡིན་ཙང་ཁོ་རང་ཚོས་ད་དགེ་བའི་བཤེས་གཉེན་ལ་བསྟེན་བྱས་ཨེ་ནས་མདོ་དང་སྔགས་དེ་འདྲའི་གསུང་བཤད་མང་པོ་ཞུས་དེ་དང་ཆབས་ཅིག་ཨེ་དགོན་སྡེ་ཁག་ལ་བལྟས་ན་རྒྱལ་བའི་བཀའ་འགྱུར་རེད་དེ་ཀ་འདི་བཤད་བསམ་པས་ད་པཎ་གྲུབ་བཅུ་བདུན་རྒྱན་དྲུག་མཆོག་གཉིས་གྲུབ་ཆེན་བརྒྱད་ཅུ་ལ་སོགས་པ་ཁོ་རང་ཚོའི་གསུང་ད་ང་ཚོ་ཡོངས་གྲགས་བཤད་པ་ཡིན་ན་བསྟན་འགྱུར་གསུང་ཡ་དེ་རེད་འོ་ད་དེ་ཚོ་གཞུང་དེ་ཚོ་ལ་ཡ་སློབ་གཉེར་གནང་ཨེ་ནས་གདན་ས་སེ་འབྲས་དགེ་གསུམ་ལ་སོགས་པ་དེ་ཚོ་ལ་ཡ་ད་ང་ཚོ་འཆད་རྩོད་རྩོམ་གསུམ་ནས་གཙོ་ཨེ་ནས་རྩོད་པའི་ཐོག་ནས།

ནང་ཆོས་སློབ་གཉེར་གནང་ཡག་དང་འདི་གའི་ལ་ཞེ་པོ་ཅིག་གི་ད་རྒྱ་ཆེན་པོ་གཅིག་དང་ཡང་སློབ་གཉེར་གནང་སའི་གཅིག་གི་ས་གནས་ཡིན་ནའི་ལས་མང་པོ་གཅིག་ཡོད་བསྡད་པ་ཅིག་ད་ལྟ་ཏོག་ཙམ་སྐུ་གཞོགས་ཀྱིས་ངོ་སྤྲོད་གནང་དུས་ང་ཚོའི་སེམས་ནང་བག་ཆགས་དེ་འདྲ་ཅིག་ཡོང་གིས་སྐབས་དེ་དུས་ཀྱི་དངོས་ཡོད་གནས་སྟངས་དེ་ག་འདྲ་ཅིག་ཆགས་ཡོད་ན་གཅིག་ཕྱག་དཔེ་གསན་གཟིགས་གནང་ཡག་གི་ཁོར་ཡུག་འདི་བོད་པའི་སྤྱི་ཚོགས་ནང་གི།

ཐོག་མར་ད་ཕྱག་དཔེ་གསན་གཟིགས་གནང་ཡ་ད་དེ་གའི་རྒྱ་ཆེན་པོ་གཅིག་དང་དེ་གའི་གི་ས་གནས་ཡིན་ནའི་མི་འདྲ་བ་འདུག་ཟེར་ཡང་ཕྱག་དཔེ་གསན་གཟིགས་གནང་ཡ་གི་ཁོར་ཡུག་ཅིག་གི་ཡོད་བསྡད་པ་ཅིག་དེའི་ཐོག་ནས་མངོན་ཐུབ་གི་ལ་དེ་བཞིན་གཙང་ཁུལ་ལ་ཡང་བསྐྱར་ཕེབས་བྱས་བྱས་ནས་བཀྲ་ཤིས་ལྷུན་པོ་དགོན་པ་ཕེབས་ཡ་དང་ཨ་ནི་དེ་ནས་རིམ་པས་བཀྲ་ཤིས་ལྷུན་པོ་དགོན་པ་དེ་ཕྱག་བཏབ་གནང་ཡ་དང་དེའི་མཛད་པ་ཅིག་བསྐྱངས་གནང་ཡོད་རེད་པ།

ཁོ་རང་གཉིས་ལྷན་དུ་ཨེ་ནས་གཙང་ལ་ཡར་ཕེབས་ཨེ་གཙང་ལ་སྐབས་དེ་དུས་ང་ཚོས་གོང་ལ་ཞུས་པ་ནང་བཞིན་གྱི་སྣར་ཐང་ཆོས་སྡེ་དང་བྱང་ཆེན་དང། དེ་ནང་བཞིན་གྱི་ད་ལུང་པའི་ཆ་ནས་ཆ་བཞག་པ་ཡིན་ན་རྟ་ནག་རི་ཁུད་དང་བྲག་དམར་དང་ད་རྒྱལ་རྩེ་གནས་རྙིང་ལ་སོགས་པ་དེ་ཚོ་ལ་ཡ། ཆིབས་བསྒྱུར་གནང་ཆིབས་བསྒྱུར་གནང་བ་ཙམ་མ་ཟད་དགོན་པ་དེ་ཚོ་ལ་ཡ་འཆད་ཉན་གནང་ཡ་རེད་མང་ཚོགས་ལ་གསུང་ཆོས་གནང་ཡ་ལ་སོགས་པ་དེ་འདྲས་ཀྱི་མཛད་པ་བསྐྱངས་བྱས་ལོ་ཕལ་ཆེར་ལྔ་དྲུག་རིང་འགར་བཞུགས་ལྔ་དྲུག་རིང་འགར་ལ་ཡ་ཨེ་ནས་གཅིག་མ་གསུང་ཆོས་གནང་ཡ་སོགས་པ་དེ་འདྲའི་ནང་ནས་འཆད་ཉན་སུམ་ཚ་ཧ་ཅང་གི་འཕེལ་དུ་སོང་ཡོད་པ་རེད་དགོན་པ་ཁག་ལ་ཆ་བཞག་པ་ཡིན་ནའི་ཅིག་འཆད་ཁྲིད་གནང་ཡ། དེ་ནང་བཞིན་དགོན་པ་ཁག་གི་གྲྭ་ཚོགས་ལ་ཆ་བཞག་པ་ཡིན་ན་ཧ་ཅང་གི་གྲངས་འབོར་ཆེན་པོ་འཕེལ་བ་རེད་ཅེས་རྣམ་ཐར་ཁག་ལ་ཡ་དེ་འདྲ་བཀོད་གནང་འདུག་པ་ལགས། ཞུས་ཙང་གི་རིམ་པས་ད་དགུང་ལོ་བཞི་བཅུའི་ནང་ལོགས་ལ་ཡ་དམིགས་བསལ་དགུང་ལོ་བཞི་བཅུ་ཆུ་རྣམ་པའི་སྐབས་ལ་དམིགས་བསལ་གྱིས་ད་མཛད་པ་ག་རེ་ག་རེ་ཅིག་བསྐྱངས་གནང་ཡོད་ནའང།

གཅིག་སྟོང་བཞི་བརྒྱ་སུམ་ཅུ་སོ་གཉིས་ལོ་ལ་འཁེལ་གྱི་ཡོད་རེད་སྐབས་དེ་དུས་ད་ལྟ་བོ་དོང་པཎ་ཆེན་ཕྱོགས་ལས་རྣམ་རྒྱལ་དང་ཨེ་ནི་རྒྱལ་བ་དགེ་འདུན་གྲུབ་པ་ཐོག་མར་མཇལ་བ་རེད་མཇལ་བའི་རྗེས་ལ་ཡང་ཨེ་ནི་བོ་དོང་པཎ་ཆེན་རིན་པོ་ཆེའི་དྲུང་ནས་ད་ལྟ་སྒྲོལ་མ་ཉི་ཤུ་རྩ་གཅིག་རེད་དེ་ནང་བཞིན་རྗེ་བཙུན་མ་དང་སྒྲོལ་མ་དཀར་མོ་ལ་སོགས་པ་དེ་འདྲས་ཀྱི་དབང་ལུང་མན་ངག་གི་རྒྱུན་མང་པོ་ཅིག་གསན་བཞེས་གནང་བཞག་གསན་བཞེས་གནང་ཙམ་མ་ཟད་ཨེ་ནི་རྒྱལ་བ་དགེ་འདུན་གྲུབ་པ་ད་གཅིག་གཙང་ལ་བཞུགས་པ་ནང་བཞིན་དབུས་ཕྱོགས་ལ་མ་ཅིག།

སྐབས་དེ་དུས་ལྗགས་རྩོམ་གནང་བ་ཆགས་འདུག། ད་དེ་ཡིན་དུས་ད་ལྟའི་དེའི་དགུང་ལོ་བཞི་བཅུའི་གཡས་གཡོན་ལ་ཧ་ཅང་གི་གཞུང་ཆེན་པོ་མང་པོ་ཞིག་ལྗགས་རྩོམ་གནང་ཡོད་རེད་ལ། ཨའོ། ལགས་སོ་ལགས་སོ། དེ་ནས་ཡང་རྗེས་ལ་ཡང་བསྐྱར་དབུས་ཁུལ་ལ་ཕེབས་ཡོད་ས་རེད་པ། ལགས་རེད། ད་ད་ནི་མ་དབུས་ཁུལ་ལ་ཕེབས་ཏེ་མཛད་པའི་ནང་ད་དབུས་ཁུལ་ལ་ཕེབས་པ་དང་པོ་དེ་རེད། ད་དེ་ནས་ཡང་བསྐྱར་ཐེངས་མ་གཉིས་པ་དེ་དབུས་ལ་མ་ཅིག་ཕེབས། དེ་དུས་དབུས་ལ་ཕེབས་པའི་སྐབས་ལ། དགུང་ལོ་བཞི་བཅུ་ཞེ་བརྒྱད་ལ་ཕེབས་ཀྱི་ཡོད་རེད་གཅིག་སྟོང་བཞི་བརྒྱ་སུམ་ཅུ་སོ་བརྒྱད་ལོར་ལ་མ་ཕེབས་པ་རེད། འདི་ཕེབས་ནས་སྐབས་དེ་དུས་དབུས་ལ་ཡང་གཅིག་བྱང་རྩེ་ཆོས་རྗེ་ནམ་མཁའ་དཔལ་བ་རེད་དེ་ནང་བཞིན་གྱི་ཟུར་ཁང་བསོད་ནམས་ལྷུན་གྲུབ་རེད་སྤྱན་སྔ་རིན་ཆེན་འཕེལ་ལ་སོགས་པ་ཁོ་རང་ཚོ་མཁས་པའི་དབང་པོ་མང་པོ་ཞིག་བཞུགས་ཡོད་པ་ཡིན་ཙང་ཡང་ཁོ་རང་ཚོ་དགེ་རྒན་ལ་བསྟེན་བྱས་ཡང་དབང་ལུང་མན་ངག་གི་རྒྱུན་མང་པོ་ཞིག་གསན་བཞེས་གནང་ཡོད་རེད་དེ་དུས་རྒྱལ་བ་དགེ་འདུན་གྲུབ་པའི་མཛད་པ་ཐུན་མོང་མ་ཡིན་པ་གཅིག་དེ་དབུས་དང་གཙང་ག་པར་ཕེབས་པ་ཡིན་ནའང་དབུས་གཙང་གི་ཟླ་མེད་བླ་མ་སྐྱེས་བུ་དམ་པ་མཁས་བཙུན་བཟང་གསུམ་ལྡན་པ་དེ་ཚོ་ཚང་མ་ལོག་དགེ་རྒན་ལ་བསྟེན་བྱས་ཨེ་ནས་དབང་ལུང་མན་ངག་རྒྱུན་ཡིན་ན་རེད་མདོ་སྔགས་རིག་གནས་བཅས་པ་ལ་ཡང་ནི་གསན་བསམ་ཧ་ཅང་གི་ཤུགས་ཆེན་པོ་ཞིག་གནང་འདུག་པ་དེ་ཡིན་དུས་དེ་ལྟར་དེས་ཡང་མ་དབུས་ལ་ཐེངས་གཉིས་པ་ཕེབས་པའི་སྐབས་ལ་སྐབས་དམིགས་བསལ་གྱི་ཡང་བླ་མ་དེ་འདྲས་བསྟེན་བྱས་སྐབས་གསན་བསམ་དུ་མ་གནང་ཡོད་རེད་དེ་ནང་བཞིན་གྱི་དགུང་ལོ་ལྔ་བཅུ་ལ་ཕེབས་པའི་སྐབས་ལ་ཕེབས་ཆ་བཞག་པ་ཡིན་ན་ཆིག་སྟོང་བཞི་བརྒྱ་བཞི་བཅུ་ལོ་ལ་ཨེ་ནས་རྗེ་ཤེས་རབ་སེང་གེ་དང་ཡང་ལྷན་དུ་ཡང་གཙང་ལ་ཡང།

དེ་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་བཞུགས་སྒར་རྡ་རམ་ས་ལར་ཡོད་པའི་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་གདན་འདྲེན་ཞུས་ཡོད་ལ་སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་ཡིན་ན་ཡང་དགའ་ལྡན་ཕོ་བྲང་གི་གསུང་འབུམ་ཕྱོགས་སྒྲིག་སྡེ་ཚན་ནང་ལོགས་ལ་ཕྱག་ལས་གནང་བཞིན་པ་ཅིག་ཆགས་ཀྱི་ཡོད་རེད་དེ་རིང་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་རྒྱལ་མཆོག་སྐུ་ཕྲེང་དང་པོ་རྗེ་དགེ་འདུན་གྲུབ་པ་མཆོག་གི་ཨེ་ནི་མཛད་པ་རྣམ་ཐར་ཁག་ངོ་སྤྲོད་ཞུ་བཞིན་པ་ཡིན་ལ་འདི་ནས་ད་ལྟ་མུ་མཐུད་བྱས་སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་དང་ལྷན་དུ་འབྲེལ་ཡོད་ཀྱི་གནས་ཚུལ་ཁག་གསན་མཁན་རྣམ་པ་ཚོར་ངོ་སྤྲོད་ཞུ་གི་ཡིན། བྱས་ཙང་ཡང། གཙང་བཀྲ་ཤིས་ལྷུན་པོ་འདི་རྒྱལ་མཆོག་སྐུ་ཕྲེང་དང་པོ་དགུང་ལོ་ག་ཚོད་ཙམ་གཅིག་ལ་བྱོན་གནང་བའི་སྐབས་ལ་ནི་ཕྱག་བཏབ་གནང་པ་ཅིག་ཆགས་ཀྱི་ཡོད་ན་ལགས། ལགས་རེད་ད་གཙང་གི་བཀྲ་ཤིས་ལྷུན་པོ་འདི་ད་རྒྱལ་མཆོག་དགེ་འདུན་གྲུབ་པས་ཐོག་མར་ཕྱག་བཏབ་པ་རེད་ད་འདི་ཕྱག་བཏབ་པའི་སྐབས་ལ་ད་གཅིག་དགུང་ལོ་ལྔ་བཅུ་ང་བདུན་ལ་ཕེབས་ཀྱི་ཡོད་རེད་སྤྱི་ལོ་བྱས་པ་ཡིན་ན་ཆིག་སྟོང་བཞི་བརྒྱ་བཞི་བཅུ་ཞེ་བདུན་ལོར་ལ་ཕྱག་བཏབ་གནང་བ་རེད་སྐབས་དེ་དུས་ཕྱག་བཏབ་པའི་སྐབས་ལ་ག་རེ་ཞུ་དགོས་རེད་ང་ཚོ་ད་ལྟ་འཕྱོངས་རྒྱས་དཔལ་འབྱོར་བཟང་པོ་ལ་སོགས་པ་ཁོ་རང་ཚོས་ད་རོགས་རམ་ཟེར་ནས་མི་འདུག་མཐུན་རྐྱེན་སྦྱར་གནང་ནས

དགུང་ལོ་བདུན་ཅུ་དོན་བཞི་ལ་ཕེབས་པའི་སྐབས་ལོ་ཆིག་སྟོང་བཞི་བརྒྱ་དྲུག་ཅུ་རེ་བཞི་ལོར་ལ་འཁེལ་ཡོད་དེ་དུས་བཀྲ་ཤིས་ལྷུན་པོ་ལ་ད་ལྟ་བཀའ་འགྱུར་བཞེངས་གནང་བ་རེད། ཨ་ནི་དེའི་ནང་བཞིན་གྱི་ཡ་ང་ཚོས་དགུང་ལོ་བདུན་ཅུ་དོན་བརྒྱད་ལ་ཕེབས་པ་ཆིག་སྟོང་བཞི་བརྒྱ་དྲུག་ཅུ་རེ་བརྒྱད་ལོར་ལ་ད་ལྟ་བཀྲ་ཤིས་ལྷུན་པོའི་ང་ཚོ་གོས་སྐུ་ཆེན་མོ་ཟེར་དེ་རྒྱལ་བ་དགེ་འདུན་གྲུབ་པའི་ཐོག་མར་ཨ་ནི་ལྗགས་བཀོད་གནང་ནས་བཞེངས་གནང་བ་རེད་ད་དེ་བཞེངས་པའི་ཐོག་མའི་དཔེ་རིས་དོན་གཙོ་ང་ཚོ་ད་ག་ཚོད་རེད་ཐང་གའི་སྒྱུ་རྩལ་ཟེར་ན་མི་འདུག་འདིའི་ཕྱག་རྒྱུན་འདིར་ཡང་བོད་གང་དེར་བྱུང་ན་ཡང་དང། ཅེས་ཀརྨ་སྒར་བྲིས་དང་བྱིའུ་སྒང་པ་དང་གཙང་བྲིས་སོགས་དེ་འདྲའི་ལུགས་ཆེན་མོ་བཞི་ཡོད་རེད་བཞི་ཡོད་པའི་ནང་ནས་ད་ང་ཚོ་གཙང་བྲིས་འདི་ཐོག་མར་སྨན་བླ་དོན་གྲུབ་ནས་མར་དར་རེད་དེ་ཡིན་དུས་གཙང་གི་བཀྲ་ཤིས་ལྷུན་པོའི་ད་ལྟ་གོས་སྐུ་ཆེན་མོ་དེ་ཨཱ་ནི་སྨན་བླ་དོན་གྲུབ་ཁོ་རང་དང་ཨཱ་ནི་དེའི་སློབ་མ་ལ་སོགས་པ་ཁོ་རང་ཚོས་ཐོག་མར། དེ་བཞེངས་གནང་བ་ཡིན་བྱས་བྱས་དུས་ཡུན་རྣམ་ཐར་ཁག་ལ་ཡང་དེ་ལྟར་ཡོང་གི་འདུག་ཨ། ལོངས་སུ་ལོངས་སུ་ཨོ་ལོངས། བྱས་ཙང་ད། རྒྱལ་མཆོག་སྐུ་འཕྲེང་དང་པོ་རྗེ་དགེ་འདུན་གྲུབ་ཀྱི་མཛད་པ། ད་ལྟ་ང་ཚོ་ཡང་སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་ནས་ནི་ངོ་སྤྲོད་ཅིག་གནང་སོ་ལ་དེ་ག་ནང་བཞིན་ཆོ་འཕྲུལ་སྨོན་ལམ་ཆེན་མོ་དེ་ཡིན་པའི་ནས་དགེ་འདུན་གྲུབ་ཀྱི་སྐབས་ལ་ཡང་གཙང་བཀྲ་ཤིས་ལྷུན་པོ་དགོན་པ་གསར་དུ་བཙུགས་གནང་བ་ཅིག་བྱས་བྱས་ཞུ་གི་ཡོད་པ། ལགས་རེད་ད་ལྟ་ཆོ་འཕྲུལ་སྨོན་ལམ་ཆེན་མོ་དེ་ང་ཚོ་ད་དབུས་ལ་ཡ་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་ཟེར་དེ་ལྷ་ས་གཙུག་ལག་ཁང་ལ་ཡ་ཚོགས་ཡ་འདི་ཡིས་ད་རྒྱལ་བ་དགེ་འདུན་གྲུབ་པའི་ད་མི་དགེ་བའི་བཤེས་གཉེན་གཙོ་བོ་དེ་རྗེ་བདག་ཉིད་ཆེན་མོ་ཡིན་པས་སོ་རྗེ་བདག་ཉིད་ཆེན་མོས་དགའ་ལྡན་དགོན་པ་དེ་ཆིག་སྟོང་བཞི་བརྒྱ་བཅུ་མེད་དགུ་ལོ་ལ་ཕྱག་བཏབ་པ་རེད་དེ་དང་དུས་མཚུངས་བྱས་ལྷ་ལྡན་གཙུག་ལག་ཁང་ལ་ཡ་ཆོ་འཕྲུལ་སྨོན་ལམ་ཆེན་མོ་དེ་གསར་འཛུགས་གནང་བ་རེད་དེ་དང་པོ་དེ་རེད་ད་གཙང་ལ་ཡ་དང་ད་བཀྲ་ཤིས་ལྷུན་པོ་དགོན་པ་ཕྱག་བཏབ་པའི་རྗེས་ལ་གཅིག་སྟོང་བཞི་བརྒྱ་དྲུག་ཅུ་རེ་དགུའི་ལོ་ལ། རྒྱལ་བ་དགེ་འདུན་གྲུབ་པས་འདུལ་ཊཱིཀ་རིན་ཆེན་ཕྲེང་བ་ལྗགས་རྩོམ་གནང། ལོ་དེ་ལ་ཡང་བཀྲ་ཤིས་ལྷུན་པོ་ལ་ཆོ་འཕྲུལ་སྨོན་ལམ་ཆེན་མོ་ཟེར་དེ་རྒྱལ་བ་དགེ་འདུན་གྲུབ་པས་གསར་འཛུགས་གནང་བ་རེད། གསར་འཛུགས་གནང་ཙམ་མ་ཟད་སྐབས་དེ་དུས་ད་དགོན་པ་བཞེངས་ནས་ཆེ་རུ་བྱེད་ཀྱི་ལོ་ཉི་ཤུ་རྩ་བརྒྱད་ཀྱི་རིང་ལ་རྒྱལ་བ་དགེ་འདུན་གྲུབ་པས་ད་གཙང་གི་བཀྲ་ཤིས་ལྷུན་པོའི་མི་བསྟན་པའི་བདག་པོ་གནང་བདག་པོ་གནང་ཙམ་མ་ཟད་འཆད་རྩོད་རྩོམ་གསུམ་གྱི་སྒོ་ནས་ད་ནི་རྒྱལ་བའི་བསྟན་པ་རིན་པོ་ཆེའི

མཛད་པ་འདི་དངོས་གནས་གཞུག་ཅིག་གིས་ད་ཡང་རྒྱ་ཆེན་པོ་ཅིག་ད་ཕྱག་དཔེ་གསན་གཟིགས་གནང་ཡ་ཡིན་ན་རེད་ད་ལྗགས་རྩོམ་གནང་བའི་ད་གསུང་འབུམ་ཡིན་ན་མང་པོ་ཅིག་བྱུང་ནས་ཡོད་རེད་བྱས་ཙང་ད་ཅིག་གོང་ལ་ང་ཚོ་སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་ནས་ངོ་སྤྲོད་གནང་དུས་ནི་ཐོག་མར་ད་སྣར་ཐང་དགོན་པ་ནས་ཆོས་ཞུགས་གནང་བ་ནས་བྱས་བྱས་རིམ་པས་ནི་གཅིག་གིས་ལྷོ་ཁ་ཁུལ་རེད་ཡང་དེ་ག་ནང་བཞིན་དབུས་ཁུལ་གྱི་ཡང་གཅིག་ལྷ་ས་ཁུལ་གྱི་གདན་ས་ཆེན་པོ་ཁག་རེད་འདི་གས་ལ་རིམ་པས་འདུག་ས་ཕེབས་བྱས་བྱས་ཕྱག་དཔེ་གཟིགས་གནང་ཡ་ད་ད་མང་པོ་གཅིག་གནང་ཡོད་དུས་བླ་མ་ཁྱོན་ག་ཚོད་ཙམ་ཅིག་བསྟེན་གནང་ཡོད་ན། ལགས་རེད་ད་ལྟ་རྒྱལ་བ་དགེ་འདུན་གྲུབ་པའི་དད་པ་ཆེན་མོ་མ་ཡིན་པ་གཅིག་ད་ཅིག་གོང་ལ་ཞུས་པ་ནང་བཞིན་ང་ཚོ་ད་དབུས་གཙང་གི་ས་ཆ་ག་བ་ཕེབས་པ་ཡིན་ནས། གི་ས་ཆ་སོ་སོ་ལ་ཡོད་པའི་བླ་མ་སྐྱེས་ཆེན་དམ་པ་མང་པོ་ཞིག་དགེ་བའི་བཤེས་གཉེན་ལ་བསྟེན་ནས་ཨེ་ནས་མདོ་སྔགས་རིག་གནས་བཅས་པ་ལ་ཡང་གསན་བསམ་གནང་དེ་ཆགས་ཀྱི་ཡོད་རེད་དེ་ཡིན་དུས་ད་རྒྱལ་བ་དགེ་འདུན་གྲུབ་པའི་རྣམ་ཐར་གཞིར་བཞག་བྱས་པ་ཡིན་ན་བླ་མ་དྲུག་ཅུ་ལྷག་ཙམ་ཞིག་དགེ་རྒན་ལ་ཡང་བསྟེན་བྱས་ཨེ་ནས་མདོ་སྔགས་རིག་གནས་བཅས་པ་ལ་ཡང་གསན་བསམ་གནང་རེད་ཅེས་གསུངས་ཡོད་རེད་ད་དེའི་ནང་ལོགས་ནས། རྒྱལ་བ་དགེ་འདུན་གྲུབ་པའི་བླ་མ་དྲུག་ཅུ་ཐམ་པ་ཡོད་པའི་ནང་ལོགས་ནས་བཀའ་དྲིན་མཚུངས་ཟླ་མེད་པའི་བླ་མ་གསུམ་ཡོད་ཅེས་གསུང་གི་ཡོད་རེད་ད་བཀའ་དྲིན་མཚུངས་ཟླ་མེད་པ་ཟེར་དུས་ད་ཐོག་མཐའ་བར་གསུམ་དུ་ད་བཀའ་དྲིན་ཆེ་བའི་བླ་མ་གསུམ་གསུང་གི་ཡོད་རེད་དེ་དུས་ད་ཐོག་མར་བཀའ་དྲིན་ཆེ་བ་མཁན་ཆེན་གྲུབ་པ་ཤེས་རབ་ཀྱིས་ཐོག་མར་ད་བསྙེན་རྫོགས་དགེ་ཚུལ་སློང་གི་སྡོམ་པ་དང་ཡེ་དང་ཨེ་ནས་དབང་ལུང་མན་ངག་རྒྱུན་ལས་གསན་སའི་བླ་མ་དང་པོ་ཆགས་ཀྱི་ཡོད་པ་ཡིན་ཙང་ཨེ་ནས་ཐོག་མར་བཀའ་དྲིན་ཆེ་བ་མཁན་ཆེན་གྲུབ་པ་ཤེས་རབ་ཟེར་དེ་རེད་དེ་ནས་བར་དུ་ཆེ་བ་ཨེ་ནས།

བླ་མ་དྲུག་ཅུ་ཡོད་པའི་ནང་ནས་ཐོག་མཐའ་བར་གསུམ་དུ་བཀའ་དྲིན་ཆེ་བའི་བླ་མ་གསུམ་ཞེས་དེང་དུས་འདི་འདྲའི་ངོས་འཛིན་གནང་གི་འདུག་བ་དེ་ཡིན་དུས་ད་ག་འདྲ། བཀའ་དྲིན་མཚུངས་ཟླ་མེད་པའི་བླ་མ་གསུམ་ལ་སོགས་པ་དང་བླ་མ་དྲུག་ཅུ་ཚང་མ་བསྟེན་བྱས་མདོ་སྔགས་རིག་གནས་བཅས་པ་ལ་ཡང། ཨེ་ནས་ཅིག་ཐོག་མཐར་ཕྱིན་པ་ན་མཁས་པའི་དབང་པོ་ཆགས་མཁས་པའི་དབང་པོ་ཆགས་པ་ཙམ་མ་ཟད་ང་ཚོ་སྤྱི་བཏང་གི་ད་རྒྱལ་བ་དགེ་འདུན་གྲུབ་པ་ཞེས་ཀྱི་རྒྱལ་བ་སྐུ་ཕྲེང་ད་ལྟ་བར་དུ

སྐལ་བ་དང་ལྡན་པའི་གདུལ་བྱ་མང་པོ་ཞིག་གསོ་སྐྱོང་གནང་ཡོད་རེད་དེའི་ནང་ནས་ད་བླ་མ་སྐྱེས་བུ་དམ་པ་རྒྱལ་རབས་ལོ་རྒྱུས་ཁག་ལ་ཡང་མཚན་འཁོད་པ་བཤད་བྱས་པ་ཡིན་ན་ཨ་ནི་གདུལ་བྱ་མཁས་པ་དང་བཙུན་པ་དང་བཟང་པོ་དེ་ནང་བཞིན་གྱི་ང་ཚོ་རྣལ་འབྱོར་ལ་བརྩོན་པར་བྱས་རྗེས་ད་འདི་འདྲས་ཧ་ཅང་གི་མང་པོ་བགྱིས་བ་རེད་ད་དེའི་ནང་ནས་ད་བླ་སློབ་མའི་གཙོ་བོ་དེ་འདུལ་འཛིན་དཔལ་ལྡན་བཟང་པོ་དང་གཅིག་རྡོ་རྗེ་སློབ་དཔོན་བཟང་པོ་བཀྲ་ཤིས་དང་གཉིས་འཇམ་དཔལ་དབྱངས་ཀུན་དགའ་བདེ་ལེགས་དང་བཞི་རམ་འབྱམས་པ་བསྟན་པའི་ཉི་མ

རྗེ་དགེ་འདུན་གྲུབ་པ་དང་དགུང་ལོ་བརྒྱད་ཅུ་གྱ་བཞི་བྱོན་གནང་བའི་སྐབས་ལ་དགོངས་པ་ཆོས་དབྱིངས་སུ་ཕེབས་ཡོད་རེད་ལ་ད་དེ་ནས་ཡང་གཙང་བཀྲ་ཤིས་ལྷུན་པོ་དགོན་ལ་ཕྱག་གནང་གི་ཡོད་ས་རེད། ལ་རེད་ད་དགུང་ལོ་བརྒྱད་ཅུ་གྱ་བཞི་པ་ད་གཅིག་སྟོང་སུམ་བརྒྱ་དགུ་བཅུ་གོ་གཅིག་ལོ་ལ་སྐུ་འཁྲུངས་ཨ་གཅིག་སྟོང་བཞི་བརྒྱ་བདུན་ཅུ་དོན་བཞི་ལོ་ལ་དགོངས་པ་མྱ་ངན་ལས་འདས་པ་རེད་དེ་ཡིན་དུས་སྐབས་དེ་དུས་ད་དགུང་ལོ་བརྒྱད་ཅུ་གྱ་བཞི་ལ་ཕེབས་ཀྱི་ཡོད་རེད་དེ་ཡིན་དུས་རྒྱལ་མཆོག་དགེ་འདུན་གྲུབ་པ་ནས་བཟུང་སྟེ་ད་རྒྱལ་མཆོག་སྐུ་ཕྲེང་བཅུ་གསུམ་པའི་བར་དུ་རྒྱལ་བ་སྐུ་ཕྲེང་བཅུ་གསུམ་བྱོན་པའི་ནང་གི་ད་དགུང་ལོ་མཐོ་ཤོས་བཞུགས་མཁན་དེ་རྒྱལ་བ་དགེ་འདུན་གྲུབ་པ་ཟེར་གྱི་ཡོད་རེད་དེ་ཡི་དགུང་ལོ་བརྒྱད་ཅུ་གྱ་བཞི་བར་དུ་བཞུགས་པ་རེད། དེ་ཡི་ད་དགུང་ལོ་བརྒྱད་ཅུ་གྱ་བཞི་ལ་ཕེབས་པ་གཅིག་སྟོང་བཞི་བརྒྱ་བདུན་ཅུ་དོན་བཞི་ལོའི་ང་ཚོས་བོད་ཟླ་བྱས་པ་ཡིན་ན་བོད་ཟླ་བཅུ་གཉིས་པའི་ཚེས་པ་བདུན་གྱི་ཉིན་མོ་དེ་དགོངས་པ་མྱ་ངན་ལས་འདས་པ་རེད་དགོངས་པ་མྱ་ངན་ལས་འདས་ག་ལ་མ་འདི་ལ་ཡང་ཨ་ནི་སྐབས་དེ་དུས་ཀྱི་ད་སྲས་ཀྱི་ཐུ་བོ་དེ་འདུལ་འཛིན་དཔལ་ལྡན་བཟང་པོ་ཡིན་པ་ཡིན་ཙང་འདུལ་འཛིན་དཔལ་ལྡན་བཟང་པོ་ལ་སོགས་པ

གདན་ས་སེ་འབྲས་དགེ་གསུམ་གཙོ་རུ་གྱུར་པའི་ད་ང་ཚོ་དུས་རྒྱུན་གཞུང་ཆེན་མོའི་སློབ་གཉེར་གནང་ཡག་གི་སློབ་དེབ་ལྟ་བུ་ཆགས་པ་དང་དུ་རྩོད་གྲྭའི་གཞུང་ཆགས་ཡོད་རེད་དེ་ཡིན་དུས་ད་གསུང་པོད་ལྔ་དེ་འདྲའི་ཆགས་ཀྱི་ཡོད་ད་གསུང་པོད་ལྔ་དེ་དེང་སང་ང་ཚོ་དེབ་གཟུགས་ཆ་བཞག་པ་ཡིན་ན་ཤོག་གྲངས་ལྔ་བརྒྱ་ནས་དྲུག་བརྒྱ་བར་ཆགས་ཀྱི་ཡོད་ཀྱི་པོད་དགུ་ཙམ་ཆགས་ཀྱི་ཡོད་རེད་ལགས།

གྲུབ་པ་དཔལ་བཟང་པོ་མཆོག་འདུག་ཟེར་ཆ་གནང་གི་ཡོད་རེད་ལ། ད་དེ་གའི་ཐོག་ནས་ང་རང་ཚོ་ད་བོད་གངས་ཅན་ལྗོངས་དང་སྤྱན་རས་གཟིགས་ཀྱི་ད་དམིགས་བསལ་གྱི་འབྲེལ་བ་ཟེར་རྒྱུ་འདུག་ཟེར་ཅིག་ཞུ་དུས་ད་རྗེ་དགེ་འདུན་གྲུབ་པ་དེ་ཅིག་གི་རྒྱལ་མཆོག་སྐུ་འཕྲེང་དང་པོ་དེ་ཆ་གནང་གི་ཡོད་དུས་སྐུ་གཞོགས་ཀྱིས་ང་ཚོ་ད་མཛད་རྣམ་དེ་གའི་འདུག་ཟེར་ངོ་སྤྲོད་གནང་དུས་ཅིག་དམིགས་བསལ་གྱི་ཡང་ང་རང་ཚོ་ད་བོད་པའི་ཅིག་གི་བླ་སྲོག་དང་འབྲེལ་བའི་འདྲའི་གི་ད་དམིགས་བསལ་གྱི་མི་སྣ་ཅིག་ཆགས་ཀྱི་ཡོད་རེད་བ།

རྒྱལ་མཆོག་དགེ་འདུན་གྲུབ་པ་ནས་བྱས་ཅིག་ད། ད་ལྟ་སྐུ་འཚོ་བཞིན་བཞུགས་པའི་རྒྱལ་མཆོག་བསྟན་འཛིན་རྒྱ་མཚོའི་བར་དུ་སྐུ་འཕྲེང་བཅུ་བཞི་པོ་ཆེན་པོ་བྱོན་པ་འདི་ཉིད་ཚང་མ་ལའང་ང་ཚོ་བོད་དང་ཐུན་མོང་མ་ཡིན་པའི་འབྲེལ་བ་ཡོད་པ་ཅིག་ཆགས་ཡོད་རེད་བ་དེ་ཡིན་དུས་ང་ཚོ་དེ་རིང་འདི་ཡལ་ག་ཐུན་མོང་མ་ཡིན་པའི་ནང་རོལ་ནས་རྒྱལ་བ་དགེ་འདུན་གྲུབ་པ་འདི་སྐུ་འཕྲེང་དང་པོ་ཡིན་པ་ཡིན་ཙང་དེ་ནས་དམིགས་བསལ་གྱི། བོད་གངས་ཅན་པའི་ལྗོངས་དང་ད་ནི་ཆོས་དང་རིག་གནས་མི་རིགས་རྒྱལ་ཁབ་བཅས་པ་ཚང་མ་ལ་ཡང་ཐུན་མོང་མ་ཡིན་པའི་འབྲེལ་བ་ཅིག་ཆགས་ཡོད་རེད་ལ། ལགས་འོང། བྱས་ཙང་ཨ་ནི་མུ་མཐུད་ཡང་སྐུ་གཞོགས་ཐུབ་བསྟན་ཡར་འཕེལ་ལགས་ལ་བཀའ་འདྲི་ཞུ་ཡ་ད་ལྟ་རྒྱལ་མཆོག་སྐུ་འཕྲེང་དང་པོ་རྗེ་དགེ་འདུན་གྲུབ་ཀྱི་ཡང་རྣམ་ཐར་ད་ཞུས་པ་ཡིན་ན་ཡང་ག་ཚོད་ཙམ་བརྗོད་ཀྱི་ཡོད་ན་ཡང་དེའི་གཅིག་གི་རྣམ་ཐར་དེའི་མཛད་པ་པོ་དེ་སུ་རེད་ཅིག་ཆ་གནང་གི་ཡོད་ན། ལགས་རེད་ད་ལྟ་ང་ཚོས་གོང་ལ་ངོ་སྤྲོད་ཞུ་ཡ་དེ་རྒྱལ་བ་དགེ་འདུན་གྲུབ་པ།

བརྒྱད་བརྒྱ་བཞི་བཅུ་ཞེ་གཉིས་ལོ་ལ་རྒྱལ་པོ་གླང་དར་ལྷ་ལུང་དཔལ་གྱི་རྡོ་རྗེས་བཀྲོངས་པ་ཡིན་པ་ཡིན་ཙང་དེ་ནས་བྱས་པ་ཅིག་གི་ཨ་ནི་ཆིག་སྟོང་ཉིས་བརྒྱ་ལྔ་བཅུ་ང་གསུམ་བར་ལ་ཡ་ད་ལོ་བཞི་བརྒྱ་བཅུ་གཅིག་རིང་ལ་འདི་བོད་སིལ་བུའི་དུས་རབས་ཟེར་ཏེ་ཆགས་ཀྱི་ཡོད་ད་འདི་བོད་ངོས་ན་ང་ཚོ་ཉམས་ཆག་ཤུགས་ཆེ་ཤོས་ཀྱི་སྐབས་རེད་ད་དེའི་རྗེས་ལ་ཨ་ནི་སྤྱི་ལོ་ཆིག་སྟོང་ཉིས་བརྒྱ་ལྔ་བཅུ་ང་གསུམ་ནས་བྱས་པ་ཅིག་གི་ཆིག་སྟོང་སུམ་བརྒྱ་ལྔ་བཅུ་ང་བརྒྱད་ཀྱི་བར་ལ་ཡ་ལོ་བརྒྱ་དང་ལྔ་ཅིག་ཡོད་རེད་དེའི་རིང་ལ་ད་ས་སྐྱའི་ང་ཚོ་ད་དཔོན་ཁག་ཉི་ཤུ་རྩ་གཅིག་བྱུང་ཡོད་རེད་ད་ཁོང་རྣམ་ཚོས་བོད་ཀྱི་ཆབ་སྲིད་བསྐྱངས་པ་རེད་དེ་ནས།

བྱེད་པ་ཞིག་ཀྱང་དེ་ནས་བྱས་པ་ཅིག་གི་ད་ལྔ་བཅུ་ང་དགུ་ལོའི་བར་ཡ་ད། ཟེར་ན་མི་འདུག་ད་དེའི་ལམ་ལུགས་དེ་གཙོ་བོར་གནང་བ་རེད། དེ་འདི་དག་ད་རྒྱལ་བ་དགེ་འདུན་གྲུབ་པ་སྐུ་འཁྲུངས་པ་ནས་སྐུ་མྱ་ངན་ལས་མ་འདས་བར་དུ་ང་ཚོ་རྒྱལ་རབས་ལོ་རྒྱུས་གཙོ་བོར་ད་ལྟ་གོང་ལ་ཞུས་པའི་རྒྱལ་རབས་ལོ་རྒྱུས་ཐོག་ནས་ཆ་བཞག་པ་ཡིན་ན་ཕག་གྲུའི་སྐབས་ཡ། ཆགས་ཀྱི་ཡོད་རེད། ད་ཕག་གྲུ་དེ་ལ་ཡག་དོན་གཅིག་གོང་ལ་ཞུས་པ་ནང་བཞིན། གཅིག་སྟོང་སུམ་བརྒྱ་ལྔ་བཅུ་ང་བཞི་ནས་བྱས་པ་གཅིག་གིས་གཅིག་སྟོང་དྲུག་བརྒྱ་བཅུ་བདུན་བར་ཡག་ད་ལོ་ཉིས་བརྒྱ་ལྷག་ཙམ་རིང་ལ་ད་ཕག་གྲུའི་དཔོན་ཁག་ཉི་ཤུ་ག་རེ་ད་དཔོན་ཁག་བཅུ་གཉིས་ཀྱིས་ཆབ་སྲིད་བསྐྱངས་པ་རེད་དེ་ཡིན་དུས་ད་རྒྱལ་བ་དགེ་འདུན་གྲུབ་པ་ཐོག་མར་འཁྲུངས་པའི་སྐབས་ལ་ཆ་བཞག་པ་ཡིན་ན། ཕག་གྲུ་ད་ཆབ་སྲིད་སྐྱོང་མཁན་བཅུ་གཉིས་ཡོད་པ་ནང་ནས་བཞི་པ་འདི་བསོད་ནམས་གྲགས་པ་རེད་བསོད་ནམས་གྲགས་པས་གཅིག་སྟོང་སུམ་བརྒྱ་དགུ་བཅུ་གོ་གཅིག་ནས་གཅིག་སྟོང་བཞི་བརྒྱ་བརྒྱད་བར་ལ་ཡང་ཆབ་སྲིད་བསྐྱངས་པ་རེད་དེའི་ཚེ་གཅིག་སྟོང་སུམ་བརྒྱ་དགུ་བཅུ་གོ་གཅིག་ལོ་ལ་ཆབ་སྲིད་བསྐྱངས་པའི་ལོ་དེ་ལ་ཨ་ནི་རྒྱལ་བ་དགེ་འདུན་གྲུབ་པ་སྐུ་འཁྲུངས་པ་རེད། དེའི་ཚེ་ད་སྐུ་མྱ་ངན་ལས་འདས་པ་འདི་གཅིག་སྟོང་བཞི་བརྒྱ་བདུན་ཅུ་དོན་བཞི་ལོ་ལ་བྱེད་ཀྱི་ཡོད་པ་ཡིན་དུས་དོན་དག་འདིའི་ཕག་གྲུའི་ཆབ་སྲིད་སྐྱོང་མཁན་བདུན་པ་འདི། གྲགས་པ་འབྱུང་གནས་ཀྱིས་གཅིག་སྟོང་བཞི་བརྒྱ་བཞི་བཅུ་ནས་ཆབ་སྲིད་ཀྱི་གཅིག་སྟོང་བཞི་བརྒྱ། དྲུག་ཅུ་རེ་བརྒྱད་བར་དུ་ཆབ་སྲིད་བསྐྱངས་དེའི་རྗེས་ལ་ཡང་ད་ལྟ་བརྒྱད་པ་དེ་ཀུན་དགའ་ལེགས་པས་ནི་གཅིག་སྟོང་བཞི་བརྒྱ་དྲུག་ཅུ་རེ་དགུ་ནས་ཆབ་སྲིད་ཀྱི་གཅིག་སྟོང་བཞི་བརྒྱ་བདུན་ཅུ་དོན་གསུམ་བར་ལ་ཡང་བསྐྱངས་པ་རེད་དེ་ཡིན་དུས་ད་བདུན་ཅུ་དོན་བཞི་ལོ་ལ་གོང་མ་མྱ་ངན་ལས་འདས་པ་ཡིན་པ་གོང་མ་མྱ་ངན་ལས་འདས་པའི་སྐབས་ལ་ནི། སྐབས་དེ་དུས་ད་ལྟ་ཕག་གྲུའི་སྲིད་སྐྱོང་དགུ་པ་དེ་ལ་དང་རྡོ་རྗེ།

གྲངས་མང་ཤོས་དང་དར་ཆེ་ཤོས་ཀྱི་དུས་སྐབས་སུ་ཁྱབ་ཡོད་རེད། ལགས་སོ། ལགས་སོ། སྐབས་དེ་དུས་ད། དགོན་པ་ཁག་ད་དགོན་པ་གསར་བཞེངས་གནང་ཡག་མང་ཤོས་དང་དར་ཁྱབ་ཆེ་ཤོས་གཅིག་གི་གསུང་དུས་སྐབས་དེ་དུས་ཡང་ནང་ཆོས་ཕི་གའི་སློབ་གཉེར་གནང་ཡག་དང་སྤྱི་ཚོགས་ཀྱི་ཁོར་ཡུག་དེ་ལས་བཟང་ཤོས་ཀྱི་ཡང་དུས་སྐབས་ཤིག་ཆགས་ཡོད་པ་ཡིན་པ་རེད།

ལས་ཕག་གྲུའི་སྐབས་ལ་ཆ་ཆགས་པ་ཡིན། དེས་ན་རྫོང་ཆེན་བཅུ་གསུམ་བྱས་ཏེ་ད་དབུས་དང་གཙང་གཉིས་ཀྱི་འཕྲང་ཁག་ཐོན་རྒྱུ་ལས་རྫོང་ཆེན་བཅུ་གསུམ་བརྩིགས་པའི། སྐབས་དེ་ཡིན་དུས་བྱས་ཙང་ང་ཚོ་རྫོང་ཟེར་བའི་ཐོག་མ་དེ་ཕག་གྲུའི་སྐབས་ལ་ཚུགས་པའི་ཆ་ཡོད་རེད། འོའོ། ལགས་སོ་ལགས་སོ། ཞུས་ཙང་ཡང་སྐབས་དེ་དུས་ཀྱི་ད་ཡང། ཆབ་སྲིད་ཀྱི་རྒྱབ་ལྗོངས་དང་འདི་གས་ཀྱི་ཐོག་ལ་ཡིན་པའི་ཡིན་ནའི་ད་ལྟ་གོང་ལ་ང་ཚོར་སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་ནས་ད་ངོ་སྤྲོད་ཞིབ་ཚགས་པོ་ཞེ་དྲག་ཅིག་གནང་སོང། ཞུས་ཙང་ད་ད་ལྟ་ཡང་ང་ཚོའི་དེ་རིང་གི་ལེ་ཚན་དེའི་ནང་ལོགས་ལ། སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་ནས་ད་རྒྱལ་མཆོག་སྐུ་ཕྲེང་དང་པོ་རྗེ་དགེ་འདུན་གྲུབ་པ་མཆོག་གི་ད་སྐུ་ཚེ་ནི་མཛད་པ་འདི་གས་ང་ཚོར་ད་ངོ་སྤྲོད་ཞིབ་ཚགས་པོ་ཞེ་དྲག་ཅིག་གནང་སོང་ནི་སྐུ་ཞབས་ལ་ཐུགས་རྗེ་ཆེ་ཞུ་གི་ཡིན། ཨ་ཕོ་བཅས་གནང་འགྲོ་བ་ལ། དེ་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་ཡང་རྒྱལ་མཆོག་སྐུ་ཕྲེང་དང་པོ་རྗེ་དགེ་འདུན་གྲུབ་པ་མཆོག་གི་ཨ་ནི་རྣམ་ཐར་མདོར་བསྡུས་ཤིག་གསན་མཁན་རྣམ་པ་ཚོར་ངོ་སྤྲོད་ཞུ་བ་བྱུང་ལ་རྣམ་པ་ཚོས་དེ་རིང་གི་གཏམ་གླེང་ཞལ་འབག་གི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ་ཞུ་བ་ཡིན།